དབུ་མ་བ་འོད་འབེན་ཛམ་གུ་རུ་པད་མ་སེ་ཏའི་དབང་ཐམས་ཅད་རིན་ཆེན་སེམས་དཔའི་ཚེ་སྐུ་གསལ་འོད་ཟེར་མདངས་དང་ལྡན་ཕྱག་གཡས་སྡེ་སྣོད་གླེགས་བམ་རྣམས་གཡོན་པས་ཕུར་པའི་སྤུ་ལྡན་ན་བཟའ་མོའི་ཆོས་རྣམས་གདུགས་སོགས་མཆོད་དབྱངས་ལེགས་ཤོས་རྒྱས་པའི་འབྲས་བཟང་ཐུགས་རྗེའི་བདག་ལ་བྱིན་རྒྱལ་ལོ་ཙཱ་བའི་བདག་སོགས་ལམ་སྣ་བུམ་པའི་བདག་ལ་དངོས་གྲུབ་སྩོལ་ནུས་པའི་བདག་སོགས་བར་ཆད་སོལ་ཕྱིའི་བར་ཆད་ཕྱི་རོལ་སོལ་ནང་གི་བར་ཆད་ནང་དུ་སོལ་གསང་བའི་བར་ཆད་དབྱིངས་སུ་སོལ།

བུམ་པའི་བདག་ལ་དངོས་གྲུབ་སྩོལ་ནུས་པའི་བདག་སོགས་བར་ཆད་སུ་མཆིས་བར་ཆད་ཕྱི་རོལ་སུ་ནང་གི་བར་ཆད་ནང་དུ་སུ་གསང་བའི་བར་ཆད་དབྱིངས་སུ་སུ་གུས་པས་ཕྱག་འཚལ་སྐྱབས་སུ་མཆིའོ། མི་ཨང་འོག་འབེན་ཚང་གུ་རུ་པདྨ་གསེར་ལྡན་འོག་གསང་བའི་མཆིམས་ཕུར་སྒྲུབ་པ་མཛེས་རྒྱན་ལྔའི་རྡོ་རྗེ་དངོས་གྲུབ་རྣམས་རྗེ་བློན་ཐར་པའི་ལམ་ལ་སྐུ་བདུན་གཟུགས་བོན་བརྒྱད་བསྟན་པ་ནུབ་ཆོས་སྐུ་དྲི་མེད་རིན་ཆེན་ལྡན་བཀའ་གདན་སངས་རྒྱས་ས་ལ་སྐུ་ཐུགས་རྗེའི་བདག་ལ་བྱིན་རྒྱལ། བརྩེ་བའི་བདག་སོགས་ལམ་སྣ་དྲུག་འགོང་པའི་བདག་ལ་དངོས་གྲུབ་བརྫུན་ནུས་པའི་བདག་སོགས་བར་ཆད་ཟོས་ཕྱི་ཡི་བར་ཆད་ཕྱི་རོལ་སོ་ནང་གི་བར་ཆད་ནང་དུ་སོ། གསང་བའི་བར་ཆད་ཡིན་སོ་སོར་གུས་པས་ཕྱག་མཚན་སྐྱབས་སོར་བྱས་ཨོམ་ཡ་ཧཱུྃ་བི་ཛར་མགོ་སྒྲོག་པད་མ་སེར་ལྡན་ཧཱུྃ། དེ་ནས་ཨུ་རྒྱན་གཡུ་རྡོ་ཅོན་ད་ལྟ་སྲིན་པོའི་བཀའ་གནོད་འཛིན་མི་ལས་བརླག་གྱུར་ཡང་མཛད་ཅེས་བརྗོད་པ་མི་འབྱུང་ངོ་མཚར་རྗེས་མཐུ་དང་རྫུ་འཕྲུལ་རྟོགས་པོ་ཆེ། ཐུགས་རྗེའི་བདག་ལ་སྦྱིན་དགེ་བློ་བརྩེ་བའི་བདག་སོགས་ལམ་སྣ་དྲུག་འགོང་པའི་བདག་ལ་དངོས་གྲུབ་བརྫུན་ནུས་པའི་བདག་སོགས་བར་ཆད་ཟོས།